གཉིས། དེ་ནས་བཅོམ་ལྡན་འདས་ལ། བདག་དེ་དག་ཡོད་དོ་ཕ་རིགས་ཀྱི། དེ་ནས་དངོས་སུ་ཞི་གི་ཡིད་སུ་ཡོ། ཞུ་བ། ཞུ་ལགས་སོ་ཟེར་ནས། འོ་ད་ཏི་ཡིན་ཅེས་མདོ་སྡེ་ལ་འགལ་སྤོང་གི་དྲི་བ་དེར། རེད་བ། ད་སྟེ། དེ་འདྲའི་ཡིད་སུ་ད་སྟེ། འདི། གར་ས། རྗེ་རིན་པོ་ཆེ་གི་མདོ་སྡེ་ལ་འགལ་སྤོང་གི་དྲི་བའི་གི་དེ་དག་ནི་མ་གསུངས་ཡོད་གི་འདི་ལ་ད། ལེགས་བཤད་སྙིང་པོ་ནང་རྗེ་རིན་པོ་ཆེ་གི་གསུང་ནི་འདི་རེད། འདིས་ནི་མདོ་སྡེ་ཁ་ཅིག་ཏུ་ཆོས་ཐམས་ཅད་ངོ་བོ་ཉིད་མེད་པ་སོགས་སུ་གསུངས་པ་དང་ཟེར། ད་དེ་འདིས་ནི་མདོ་སྡེ་ཁ་ཅིག་ཏུ་ཆོས་ཐམས་ཅད་ངོ་བོ་ཉིད་མེད་པར་གསུངས་ཡ་དེ་འཁོར་ལོ་བར་པ་རེད། ཁ་ཅིག་ཏུ་ཕུང་པོ་ལ་སོགས་པ་རང་གི་མཚན་ཉིད་ལ་སོགས་པ་ཡོད་པར་གསུངས་པ་གཉིས་ཡིན། ཕུང་པོ་ལ་སོགས་པ་རང་གི་མཚན་ཉིད་ཀྱིས་གྲུབ་པ་ཡོད་པར་གསུངས་པ་དེ་འཁོར་ལོ་དང་པོ་རེད། དེ་ལྟར་མདོ་སྡེ་ཁ་ཅིག་ནང་ལ་ཆོས་ཐམས་ཅད་ངོ་བོ་ཉིད་མེད་པར་གསུངས་ཟེར་འཁོར་ལོ་བར་པ་ཡིན། མདོ་སྡེ་ཁ་ཅིག་འཁོར་ལོ་དང་པོ་ལ་བཞག་ནས་འཁོར་ལོ་དང་པོའི་སྐབས་སུ་ཕུང་པོ་ལ་སོགས་པ་དེ་དག་རང་གི་མཚན་ཉིད་ཀྱིས་གྲུབ་པ་བཀའ་སྩལ་སོགས། བཀའ་སྩལ་པ།

འགལ་བ་མེད་དགོས་པ་ད། འགལ་བ་མེད་དགོས་པ། དེ་འདྲ་ཡིན་ཙང་འགལ་བ་མེད་དགོས་པས་ན་འཁོར་ལོ་བར་པའི་སྐབས་སུ། དེ་ནི། ཆོས་ཐམས་ཅད་གཟུགས་ནས་རྣམ་མཁྱེན་བར་དུ་ཆོས་ཐམས་ཅད་རང་གི་མཚན་ཉིད་ཀྱིས་མ་གྲུབ་པར། རང་གི་མཚན་ཉིད་ཀྱིས་གྲུབ་པའི་ངོ་བོ་ཉིད་མེད་པར་གསུངས་པ་དེ་ག་རེ་ལ་དགོངས་ནས་གསུངས་པ་ཡིན་ཟེར་ནས་འཁོར་ལོ་བར་པ་ལ་དངོས་སུ། ད།

དེས་ན་རང་གི་མཚན་ཉིད་ཡལ་བར་སོ་སོར་སུན་པ་ཡོད་ཅེས་ལ་བཀོད་ནས་སུན་པ་བདེན་གྱི་གཤིས་སོ། དེ་འདྲའི་ཡེ་སྲ་འཁོར་ལོ་བ་བ་ལ། གཟུགས་ནི་སྣང་བྱེད་པ་དང་ཕྱིས་རྡོ་རྗེ་རང་གི་མཚན་ཉིད་ཀྱིས་མ་སྤྲོས་པ་དེ་ག་རེ་ལ་དགོངས་ནས་སུན་པ་ཡིན་ཟེར་ལ་འཁོར་ལོ་བ་བ་ལ་གཉིས་སུ་དྲི་བ་ཞིག་གིས་འདི་ལ་བདེན་གྱི། འཁོར་ལོ་སྡོམ་པའི་སྐབས་སུ་གཟུགས་ནི་ཞུགས་ཞུགས་སོགས་རྡོ་ཡོད་པ་དང་ཕྱིས་རྡོ་རྗེ་རང་གི་མཚན་ཉིད་ཀྱིས་སྤྲོས་པ་ཡིན་སུན་པ་དེ་ལ་ཡང་བདེན་གྱི་དྲི་བ་ཞིག་པ་རེད་བདེན་གྱི་གཤིས་སོ། བདེན་གྱི་འཁོར་ལོ་སྡོམ་པ་ལ་ཡང་དྲི་བ་འགྲོ་ཚར་རེད་ད། གཉིས་སུ་ག་རེ་ལོས་ཤེས།

ཨ་རེ། ཨོ་ཨ་དེ་ཚོ་གི་ད་གཙོ་བོ་མདོ་སྡེ་དགོངས་འགྲེལ་གྱི་འགྲེལ་ཆེན་གཙོ་བོ་ཀྱང་རྒྱ་ནག་གི་འགྲེལ་ཆེན་ཟེར་གྱི་འདུག་ཨ། ད་དེ་ཚོའི་ནང་ལོགས་ལ་ད་ལྟ། རང་གི་མཚན་ཉིད་ཟེར་ཡ་དེ་ཐུན་མོང་མ་ཡིན་པའི་མཚན་ཉིད་ལ་བཤད་བཞག་འདུག་ཨ། དེ་འགྲིག་པོ་མི་འདུག་ཀའོ་བའི་ད་རྗེ་རིན་པོ་ཆེ། ཐུན་མོང་མ་ཡིན་པའི་མཚན་ཉིད་ལ་བཤད་པ་ནི་རིགས་པ་མ་ཡིན་ཏེ། ད་འདི་ཐུན་མོང་མ་ཡིན་པའི་མཚན་ཉིད་ཟེར་ཡ་དེ་གང་དེ་ལ་བཞག།

དེ་ནས་འདི། དར་ཟ། མེ་འདྲ་བོ་ཞིག་ནི་མེ་ཁོ་རང་གི་ཐུན་མོང་མ་ཡིན་པ་དེ་ཚ་བའི་རང་བཞིན་ཡིན་པ། རེད་བ། མེ་ཁོ་རང་ལ་མེ་ཁོ་རང་གི་ངོ་བོ་ཐུན་མོང་མ་ཡིན་པ་དེ་གར་ཚ་བ་ཡིན་པ་ཚ་བ་ཡིན་པ། དེ་འདྲའི་གི་ཐུན་མོང་མ་ཡིན་པའི་གི་རང་བཞིན་གཞན་དང་མ་འདྲེས་པ་ཁོ་རང་གི་རང་བཞིན་གཞན་དང་མ་འདྲེས་པ་ཁོ་རང་གི་ཐུན་མོང་མ་ཡིན་པ་ཚ་བའི་རང་བཞིན་ཞིག་ཡིན་པ། མེ་གི་ངོ་བོ་ཚད་ཅིག་ལ་ཚ་བ་དང་ཆུ་གི་རླན་པ་དང་རེད་བ། ད་དེ་འདྲའི་གི་གྲུང་བ་ལ་སོགས་པ་དེ་དག་དང་ད་དེ་འདྲའི་གི། ཆོས་གཞན་དང་གཞན་དག་ལ་དེ་འདྲ་ཡོད་པས་རང་རང་ལ་རང་བཞིན་གཞན་དང་མ་འདྲེས་པའི་རང་ངོ་ཚད་ཀྱི་བཞི་ཡིན། རང་བཞིན་གཞན་དང་མ་འདྲེས་པ་རང་རང་གི་ཐུན་མོང་མ་ཡིན་པ་ངོ་ཚད་ཀྱི་བཞིར་རོ། འོ་དེ་ལ་འདི་ཐུན་མོང་མ་ཡིན་པའི་མཚན་ཉིད་ཟེར་དུས་དེ་ལ་གོ་དགོས་རེད། དེ་ལ་གོ་དགོས་རེད་མ་གཏོགས་མཚོན་བྱ་མཚན་ཉིད་གཅིག་པའི་མཚན་ཉིད་དེ་ལ་གོ་རྒྱུ་ཡོད་མ་རེད། དེ་ཡི་ད་ད་དེ། ཐུན་མོང་མ་ཡིན་པའི་མཚན་ཉིད་ལ་བཤད་པ་ནི་རིགས་པ་མ་ཡིན་ཏེ་ཟེར་ད་དཔེར་ན་རྗེ་རིན་པོ་ཆེ་འཕགས་རྒྱ་ནོར་བ་འདྲའི་ཆེ་མགོ་བོ་དེ་ལ།

ད་དེ་བྱ་སོ། ད་དེ་ཨི་ཙའི་ང་འདོད་ག་རེ་རེད་ཟེར་ན། དེ་རང་གི་མཚན་ཉིད་ག་ས། རང་གི་མཚན་ཉིད་ཅེས་པ་རྒྱ་ནག་གི་འགྲེལ་ཆེན་ལས་ཐུན་མོང་མ་ཡིན་པའི་མཚན་ཉིད་ལ་བཤད་པ་ནི་རིགས་པ་མ་ཡིན་ཏེ་ཟེར་རྗེ་རིན་པོ་ཆེ་གིས་ཐུན་མོང་མ་ཡིན་པའི་མཚན་ཉིད་ལ་བཞག་བཞག་དུས་དེ་རིགས་མ་རེད་ཟེར་བཀག་གི་དེ་ད་རྒྱ་ནག་འགྲེལ་ཆེན་གྱི་ཐུན་མོང་མ་ཡིན་པའི་མཚན་ཉིད་རང་གི་མཚན་ཉིད་ཟེར་བ་དེ་ཐུན་མོང་མ་ཡིན་པའི་མཚན་ཉིད་ལ་བཞག་ཟེར་ཡ་དེ་ཞེས་སྟོང་ཉིད་དུ་ཨ།

དེ་ནས་ཕུང་པོ་ལྔ་རང་གི་མཚན་ཉིད་ཀྱིས་རང་ཕུང་པོ་ལྔ་ཤེས་པའི་མཚན་ཉིད་དང་ཕུང་པོ་ལྔ་ཤེས་པའི་མཚན་ཉིད་དུ་བསྟན། ཕུང་པོ་ལྔ་གར་དང་འདས་གར་དང་སྤོང་བའི་མཚན་ཉིད་དུ་བསྟན། གཟུགས་ཀྱི་ཕུང་པོ་དེ་སྤོང་བའི་མཚན་ཉིད་དུ་བསྟན། སྤོང་བའི་མཚན་ཉིད་དུ་བསྟན་ཏེ། སྡུག་བསྔལ་བདེན་པའི་ངོ་བོ་གཅིག་པས་དེ་ནས་གཟུགས་ཀྱི་ཕུང་པོ་དེ་སྤོང་བའི་མཚན་ཉིད་བསྟན་པ་ཡིན་དང་ཕུང་པོ་ལྔ་སྤོང་བའི་མཚན་ཉིད་དུ་བསྟན། ཕུང་པོ་ལྔ་ལ་འཇིག་པའི་མཚན་ཉིད་ཅན་ཡིད་བསལ་ནས་ལབ་པ་ཡིན་ན།

སྐུ་སོགས་གདོད་མའི་དབང་དུ་བྱས་པའི། མཚན་ཉིད་གཙོ་བོའི་དངོས་ལས་སུ་གཙོ་བོ་གསུངས་པ་རེད་བ། རེད་བ། ད་སེམས་ཙམ་པའི་ཀྱི་རྗེས་སུ་དེར་འཁོར་ལོ་ཐ་མ་གསུངས་པ་རེད་བ་གཙོ་བོ། སེམས་ཙམ་པ་འདི་ཅག་རྗེས་སུ་ཡོད་བཞིན་དུ་འཁོར་ལོ་ཐ་མ་གསུངས་པ་ཡིན་པའི་ཕྱིར། རེད་འཁོར་ལོ་དང་པོ་དེ་གཙོ་བོ་བྱེ་བྲག་སྨྲ་བ་མདོ་སྡེ་པ་རེད་བ། ཨ།

ཁོ་ཐ་སྙད་རྟོག་པའི་ལྟོ་ཟླའི་རྩ་བའི་ཚད་ནི་སྙན་ཞུ་ཡས་པ་ཡི་རྩ་དེ་ནི་ཁོ་རང་གི་ཚིག་འདྲི་བ་རེད་སོགས་འབའ་ཡིན་མི་ཤེས། དེའི་རྩ་བློ་ཁོ་རང་གི་གར་སོང་རང་གི་ཚིག་འདྲི་བ་རེད་སོགས་དེ་བཞིན་རང་གི་ཚིག་འདྲི་བ་རེད་སོགས་རེད་དེ་རང་གི་ཚིག་རེད་རང་གི་ཚིག་མ་འདྲི་བར་ཚད་རྩོམ་པའི་ལུས་ཀྱང་ནི་རང་གི་ཚིག་འདྲི་ཡོད་མ་རེད་བ། དེའི་རྩ། ཉི་ཏིག་བདེ་སྙིང་གི་རྗེས་ཀྱི། ཀུ་རྟགས་རང་གི་ཚིག་འདྲི་བ་འདི་མི་འཛིན་པ་དེ་སྒྲོ་འདོགས་རེད་ལོག་ཤིག་རེད་ཟེར་དེ་རེད།

རེད་བ། ལོ་འཁོར་བོ་ག་རེ་འཛིན་ཟེར་ན་སྐུ་དང་རང་ཚིག་འབྲེལ་བ་ནས་མི་འཛིན་པ་དེ་གི་སྐུ་དང་རང་ཚིག་འཁྲུལ་པ་དེ་ག་རུ་འཛིན་ཟེར་གི་རེད་མ་གཏོགས་རང་ཚིག་འཁྲུལ་པའི་དྲི་ཚད་ལ་ཐ་སྙད་གཏོགས་པའི་ལྟོ་ལྡིར་ཙེ་ཙེ་སྙན་ཤལ་པ་དེ་འཛིན་ཡོད་མ་རེད། དེ་འཛིན་ཟེར་ན་བློ་དད་མཐོ་ཆགས་པ་རེད། དེ་ཚད་རྩོམ་མི་རིགས་ཀྱི་མདོ་སྡེ་བས་ཀྱི་སྐུ་དང་རང་ཚིག་འཁྲུལ་པ་ནས་མི་འཛིན་པ་དེ་ཚད་བློ་དད་མཐོ་ཡིན་ཟེར་གི་འདྲི་བ་རེད།